ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ཉིན་ཤས་རིང་མེ་འཕེན་མཚམས་འཇོག་བྱས་པའི་རྗེས་སུ་ཨི་སི་རེ་ལི་གིས་སླར་ཡང་གྷ་ཛར་ལུང་གཞུང་ལ་གཏོར་རྒོལ་བྱེད་འགོ་ཚུགས་ཡོད་ཞིང། ཨི་སི་རེ་ལི་དང་པ་ལེ་སི་ཏིན་གྱི་དཀའ་རྙོག་འདི་ཤེས་རྟོགས་ཐུབ་དགོས་ན། ངེས་པར་དུ་མི་ལོ་བདུན་ཅུ་ཙམ་གོང་གི་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོའི་ལོ་རྒྱུས་དེ་ཤེས་རྟོགས་བྱེད་དགོས་ཀྱི་ཡོད་པ་རེད། བྱས་ཙང་ད་རིང་ང་ཚོའི་བསྐྱར་ཞིབ་ལས་རིམ་འདིའི་ནང་ལོ་རྒྱུས་ཀྱི་དུམ་བུ་འདིའི་སྐོར་ལ་ཡང་ངོ་སྤྲོད་ཁ་ཤས་ཞུ་གི་ཡིན། ད་ཟླ་བ་གཉིས་ཀྱི་གོང་ལ་ཡང་པ་ལེ་སི་ཏི་ནི་ཡན་གྱི་ཧ་མ་སི་ཟེར་ཚོགས་པ་དེས་ཨི་སི་རེལ་ལ་ཡང་གློ་བུར་ཐོལ་རྒྱག་འཇིགས་སྐུལ་གྱི་གཏོར་རྒོལ་བྱས་རྗེས་མི་སྟོང་ཕྲག་གཅིག་ལྷག་ཙམ་ལ་ཡང་སྲོག་སྐྱོན་བཏང་དེ་ནས་མི་བརྒྱ་སྐོར་ཅིག་བཙན་ཁྲིད་བྱས་པ་རེད། བཙན་ཁྲིད་བྱས་པའི་རྗེས་ལ་ཡང་ཨི་སི་རེལ་ལི་གཞུང་དམག་བཏང་བྱས་ཨ་ནི་ཨི་སི་རེལ་ལི་དམག་གི་སྟོབས་ཤུགས་ཞེ་པོ་ཅིག་ཡོད་ཙང་སྒ་ཟ་ལུང་གཞུང་ལ་ཡང་གཏོར་རྒོལ་བྱས་རྗེས་ད་མི་སྟོང་ཕྲག་མང་པོ་ལ་ཡང་སྲོག་སྐྱོན་བྱུང་སོང་ང། ཁ་སང་ཅིག་མེ་འཕེན་མཚམས་འཇོག་ཉིན་མོ་ཁ་ཤས་བྱས་འདུག་བྱས་གནས་ཚུལ་ཕྲན་བུ་ཞི་འཇམ་ཕྱིན་སོང་སྟེ་ད་ཡང་དེ་རིང་ཁ་སང་དམག་དེ་བསྐྱར་དུ་ལངས་ཨ་ནི་དེ་རིང་གི་ཨ་ནི་ད་གསར་ཤོས་ཀྱི་གསར་འགྱུར་དེ་ནང་ག་རེ་འདུག་ཟེར་ན་ཨི་སི་རེ་ལིའི་དམག་མི་དེ་ཚོ་ཕེའི་གྷ་ཟ་ལུང་གཞུང་གི་ལྷོ་ཕྱོགས་ངོས་ལ་ཡང་གཏོར་རྒོལ་བྱེད་ཡ་དེ་འགོ་བཙུགས་ཤག་ཟེར་ཅེས་གནས་ཚུལ་ཐོན་སོང་དེའི་ག་འདྲའི་དམིགས་བསལ་ཅིག་ག་རེ་འདུག་ཟེར་ན། དམག་དེ་རྒྱ་སྐྱེད་ཕྱིན་རྗེས་ཁྱིམ་མཚེས་རྒྱལ་ཁབ་མང་པོ་གང་ཡོད་སྒང་ག་ལོག་ཨ་རབ་ཀྱི་ཁ་ཆེའི་རྒྱལ་ཁབ་དེ་རེད་ཨ་ནི་ད་ལེ་བྷ་ནོན་དང་ཨི་སི་རེ་ལིའི་བར་ལག་གི་ས་མཚམས་དེ་ལ། མེ་སྒྱོགས་རྒྱག་རེས་དང་དེ་འདྲས་ཀྱི་གནས་ཚུལ་མང་པོ་བྱུང་གི་ཡོད་ས་རེད། ཨ་ཚ་མ་ལོག་ཟིན་ཡོད་རེད། གནད་དོན་དེ་དེ་རིང་ཁ་སང་འཛམ་བུ་གླིང་ནང་ལོགས་ལ་ཡ་གསར་འགྱུར་གལ་ཆེ་ཤོས་ཆགས་མ་ཟད། མི་མང་པོ་ཞེ་པོ་ཅིག་གིས་ཁ་ཅིག་འདིའི་ཕྱོགས་ལ་ལངས་ཁ་ཅིག་གིས་གཞན་པ་ཅིག་ཕྱོགས་ལ་ལངས་བྱས་ཕྱོགས་གཏོགས་དེ་གཉིས་བར་ལག་ལ་ཕལ་ཆེར་ཐུན་མོང་གི་བགྲོ་གླེང་བྱེད་ཡ་ཅིག་མེད་པ་བཟོ་ཕྱོགས་ལྷུང་ཤུགས་ཆེན་པོ་ཅིག་གི་གནད་དོན་ཆགས་བསྡད་འདུག་ཨང། ད་དེ་ཚོ་ཆགས་དགོས་ཡག་གི་རྒྱུ་མཚན། གཙོ་བོ་དེ་ཡིན་ན་ད་ཆོས་ལུགས་དང་ས་ཆ་ཁོ་རའི་མི་སེར་ཞིག་རག་རེད་ཨ་ནི་དེ་ག་འདྲའི་ལོ་རྒྱུས་ཀྱི་དཀའ་ངལ་ཆེན་པོ་ཞིག་ཡོད་རེད་བྱས་ཙང་ང་རང་ཚོ་བོད་པ་ལྟ་བུ་ཞིག་བྱུང་བཞིན་པའི་གནས་ཚུལ་འདི་ལ་ཡང་ཤེས་རྟོགས་རེ་བྱེད་དགོས་ཀྱི་ཡོད་པས་ན་དངལ་ལ་ཡ། ལོ་རྒྱུས་ཐོག་ལ་ཡ་དཀའ་ངལ་འདི་ཚོ་གང་འདྲ་བྱུང་ཡོད་མེད་ཕྲན་བུ་ཤེས་ཐུབ་ན་ཡག་པོ་ཡོད་རེད་བསམ་གྱི་འདུག་མ་ཐང་ཅིག་གིས་ང་ཚོའི་རླུང་འཕྲིན་གསན་མཁན་མང་ཆེ་ཅིག་གིས་རོབ་ཙམ་ཞིག་མཁྱེན་གྱི་ཡོད་ཀྱི་རེད་བསམ་གྱི་འདུག་ལོ་རྒྱུས་འདི་རྒྱུན་རིང་པོ་ཞེ་པོ་ཅིག་རེད་ལོ་སྟོང་ཕྲག་གཉིས་ཅིག་དུམ་བུ་རེ་བདམས་བྱས་གལ་ཆེ་ཤོས་རེ་བརྩི་དགོས་བྱུང་ན་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོ་འདི་ལ་ཡང་བྱུང་པའི་གནས་ཚུལ་དེ་ཡིན་པ་བཟོ་འདུག་ག་རེ་ཟེར་ན་ལོ་འདི་ལ་ཡང་ད་ལྟའི་ཨི་སི་རེ་ལི་ཞེས་རྒྱལ་ཁབ་འདི་གསར་འཛུགས་བྱས་པ་རེད། འདི་དང་དུས་མཚུངས་བྱས་ས་ཆ་དེ་ག་རང་ལ་ཡང་ས་སྐྱེས་རྡོ་སྐྱེས་བྱས་རྗེས་བསྡད་བསྡད་མཁན་གྱི་ཨ་རབ་ཀྱི་ཁ་ཆེ་འབུམ་བདུན་བཙན་བྱོལ་ལ་ཡང་འགྲོ་དགོས་བྱུང་བ་རེད། ད་ལྟའི་རྙོག་གྲ་འདི་གའི་སྒང་ག་ལོག་འབྱུང་ས་འབྱུང་རྐྱེན་གྱི་མཐའ་མ་ཐུག་ས་དེ་མང་པོ་ཅིག་ཨ་ནི་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལ་བྱུང་བའི་གནས་ཚུལ་དེ་ཚོ་རེད་བཞག་བྱས་ཙང་ངས་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་སྐོར་ལ་ཡང

ཁོ་རང་གིས་ཡང་ཞེ་བརྒྱད་ལོར་ལ་ཡང་གར་བྱུང་ཡོད་མེད་སྐོར་ལ་ཡང་ངོ་སྤྲོད་བྱས་རྗེས་ཨ་ནི podcast ནང་བཤད་སོང། ཁོ་རང་བཤད་པ་ངའི་བསམ་པར་ཡང་སྤྱིར་བཏང་གཅིག་པུ་ནས་ཡིག་དང་ཁྱོན་ཡོངས་ནས་བཤད་ཡ་དང་ཡང་གཏིང་ཟབ་པོ་དང་ཨ་ནི་གོ་བདེ་པོ་ཞེ་པོ་ཅིག་འདུག་དེ་འདྲ་སོང་ཙང་ངས་ཁོ་རང་གི་བཤད་པ་དེ་གཙོ་བོ་གཞིར་བཞག་ཨ་ནི་དེ་ག་འདི་སྣོན་པ་བྱས་ང་རའི་དོགས་པ་ལ་ཡང་རྒྱུན་དུ་ནས་ཤེས་པའི་གནས་ཚུལ་དང་ཨ་རྩོམ་དང་དེ་འདྲ་བལྟས་པ་འདི་ག་འདི་སྣོན་པ་རྒྱབ་བྱས་ངས་ད་ད་རིང་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོར་ལ་ཡང་གར་བྱུང་ཡོད་མེད་ཀྱི་ལོ་རྒྱུས་དེ་རོབ་ཙམ་ཞིག་ངོ་སྤྲོད་བྱས་རྗེས་ང་ཚོའི་གསན་མཁན་ཚོས་ད་ལྟའི་དཀའ་ངལ་དེ་བྱུང་གིན་ད་འདི་ལ་ཡ་ཤེས་རྟོགས་གསར་པ་ཅིག་ཡོང་ཡག་གི་རེ་བ་བྱས་བྱས། དམིགས་ཡུལ་འདི་འདྲ་ཞིག་བཅངས་བྱས་ཞུ་གི་ཡིན། དང་པོ་དེ་ཡིན་ཨི་སི་རེ་ལི་དང་པཱ་ལ་སི་ནི་དཀའ་ངལ་དེ་ག་འདྲས་བྱུང་ཡོད་མེད་ཅིག་ཤེས་དགོས་ཀྱི་ཡོད་ན་ཁོ་ས་ཆ་དེ་ཤེས་དགོས་རེད་ས་ཆ་དེ་དམིགས་བསལ་ཞེ་པོ་ཅིག་རེད། ཨ་འདི་ས་བཀྲའི་སྒང་ཡ་ཁ་ཕྱེ་བྱས་ཨ་འདི་ཨི་སི་རེ་ལི་ཟེར་ནའི་མི་འདུག་པཱ་ལ་སི་ནི་ཟེར་ནའི་མི་འདུག་ས་ཆ་དེ་བལྟས་པ་ཡིན་ན་ས་ཆ་དེ་ཆུང་ཆུང་ཅིག་ལས་དེ་ཡོད་མ་རེད། ཕལ་ཆེར་གཅིག་བོད་དུ་ཨ་ཡིན་ན་དེ་ཕལ་ཆེར་རྫོང་གཅིག་གི་ས་ཆ་ཙམ་ཅིག་ལས་ཁེ་ཨ་ཡོད། ད་ཡིན་ནའི་ས་དེའི་སྒང་ལོགས་ཡ་འདས་པའི་ལོ་སྟོང་ཕྲག་གཉིས་ནང་ལོགས་འཛམ་བུ་གླིང་ནང་ལོགས་ཆོས་ལུགས་གལ་ཆེ་ཤོས་ཇུའུ་ཞི་ཆོས་ལུགས་དང་ཡེ་ཤུའི་ཆོས་ལུགས་དང་ཁ་ཆེ་ཆོས་ལུགས་འདི་གསུམ་ཆ་ལོག་དང་གོ་དང་གོ་བྱུང་ས་ཕིན་ལེན་དང་ཡང་ན་གཅིག་རྩ་ཆེན་པོའི་གནས་ཆེ་ཤོས་བརྩི་སའི་འདི་ས་ཆ་བྱས་བྱས། འདས་པའི་ལོ་སྟོང་ཕྲག་གཉིས་ཙམ་ཞིག་གི་འཛམ་བུ་གླིང་གི་ལོ་རྒྱུས་ལ་བལྟས་པ་ཡིན་ན་ད་གཅིག་དམག་འཁྲུག་དང་དོན་རྐྱེན་དང་དེ་ཚོ་མང་པོ་ཞེ་པོ་ཅིག་ཆོས་ལུགས་འདི་ག་གསུམ་དང་འབྲེལ་བ་ཡོད་དུས་པ་ཨ་ས་ཆ་ཁོ་དམིགས་བསལ་བྱས་བྱས་ཕ་གིའི་འགལ་ཟླ་དེ་ཡིན་ན་ད་ཆེན་པོ་འབྱུང་གི་ཡོད་པ་དེ་གཏན་འཁེལ་བ་རེད། དེའི་སྐོར་ལ་ཡང་དཔེར་ཆ་བཞག་ན་ག་འདི་པཱ་ལ་སི་ནི་ཡན་གྱི་མཁས་པ་ཨེད་ཝོར་ས་ཡིད་ཟེར་ཉན་ཅིག་ཡོད་རེད་ད་ཁོ་རང་ཨེད་ཝོར་ས་ཡིད་ཟེར་ཉན་དེ་ད་པཱ་ལ་སི་ནི་ཡན་གྱི་མཁས་པ་གཅིག་པོ་མ་རེད་ཁོ་རང་ཉེ་དུས་ཀྱི་འཛམ་བུ་གླིང་གི་ནུབ་ཕྱོགས་རྒྱལ་ཁབ་ཀྱི་རིག་པའི་གཞུང་ལུགས་དང་དེ་ཐོག་ལ་ཡང་སྤྱི་ཚོགས་རིག་པ་ཡིན་ནའི་རེད་དེ་ནང་བཞིན་གྱི་ཆབ་སྲིད་རིག་པ་ཡིན་ནའི་རེད་དེའི་ནང་ལོགས་ཀྱི་ད་བསམ་བཏང་ཉན་སྐད་གྲགས་ཆེ་ཤོས་དང་གལ་ཆེ་ཤོས་ཅིག་ལ་ཡང་ངོས་འཛིན་བྱེད་ཀྱི་རེད། ཁོ་རང་གིས་གསུང་ཡག་བྱས་པ་ཡིན་ན། པ་ལི་སི་ཐན་དང་ཨི་སི་རེ་ལི་ཟེར་ཡག་གི་ས་ཆ་དེ་ས་བཀྲའི་ནང་ལ་ཡོད་པའི་སྤྱིར་བཏང་གི་ས་ཆའི་གོ་དོན་ཅིག་ལ་ཡང་ནི་ངོས་འཛིན་བྱས་ན་འགྲིག་གི་མ་རེད། ས་དེ་ནི་འཛམ་གླིང་ཐོག་གི་ས་ཁུལ་གང་འདྲ་ཞིག་ལས་ཆོས་ལུགས་དང་ལོ་རྒྱུས་དང་དེ་བཞིན་རིག་གཞུང་གི་དོན་སྙིང་གཏིང་ཟབ་པོ་དང་རྒྱ་ཆེ་བོ་ལྡན་པའི་ས་ཆ་ཅིག་རེད་ཅེས་གསུངས་ཡོད་རེད། ད་དེ་དངོས་གནས་རང་རེད་ཤག། པའི་ས་ཆ་དེ་ངས་ད་གིན་ཞུས་པ་ནང་བཞིན་ཆོས་ལུགས་འདི་ག་གསུམ་ཆ་གི་བྱུང་སའི་ས་ཆ་གཙོ་བོ་བྱས་བྱས་ཡིན་ན་ད་ལྟའི་དཀའ་ངལ་དེ་ཚོ་འདི་ཉིད་ཀྱི་འགལ་ཟླའི་རྒྱུ་ཆུག་འགྲིག་མ་ཐུབ་བྱས་བཅས་ལྷ་མགྱོགས་འདེད་བྱེད་རེད། ད་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོར་ལ་ཡང་ངས་ད་གིན་ཞུས་པའི་ཨི་སི་རེལ་ཟེར་ཉན་རྒྱལ་ཁབ་གསར་འཛུགས་བྱས་འདི་དང་དུས་མཚུངས་བྱས་ས་ཁུལ་འདི་ནས་ཨ་རབ་ཀྱི་མི་མང་མང་པོ་ཞིག་སྐྱབས་བཅོལ་འགྲོ་དགོས་བྱུང་བྱས་ད་དེ་རིང་ཁ་སང་ཨ་རབ་མི་མང་དེ་ཚོ་ལ་ཡང་གང་ལོག་གི་ང་ཚོས་པ་ལ་སི་ཐི་ནི་ཡན་སྐོར་བ་བྱས་བྱས་མི་རིགས་འདི་རེད་ཅེས་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོའི་གནས་ཚུལ་འདི་གའི་ཨ་ལས་ངོ་སྤྲོད་མ་ཞུས་གོང་དུ་ཡང། འདིའི་རྒྱབ་ལྗོངས་རེ་ཞིག་ངོ་སྤྲོད་ཞུས་པ་ཡིན་ན་ཨ་ད་ཇོའུ་མི་རིགས་ཟེར་ཉན་དེ། ཁོ་རང་ཚོའི་ཆོས་ལུགས་ཀྱི་ལོ་རྒྱུས་ཐོག་ལ་ཡང་འགྲེལ་བཤད་རྒྱག་ཡག་བྱས་པ་ཡིན་ན། ལོ་ཉིས་སྟོང་གོང་ལ་ཡང་ཁོ་ཚོ་ཡིན་ན་ཨིསི་རཱཨེལ་ལི་ཟེར་ཉན་དེ་ད་ལྟའི་ས་ཆ་ཅིག་ཡོད་རེད་པ། འདི་ལ་ཡང་ཨ་ནི་ཁོ་ཚོའི་ཕ་ཡུལ་རེད། ཨ་ནི་དེའི་རྗེས་ལ་ཡང། ལོ་གཅིག་སྟོང། དགུ་བརྒྱ་ལྔ་བཅུ་ཙམ་གོང་ལ་ཡང་ཁོང་ཚོ་ད་ཕྱི་ནས་བཙན་འཛུལ་བྱེད་ཉན་ཡོང་བྱས་བཙན་བྱོལ་འགྲོ་དགོས་བྱུང་བྱས་འཛམ་བུ་གླིང་ག་ས་ག་ལ་ཡང་ཁ་འཐོར་བ་རེད་ཟེར་བྱས་ཁོང་ཚོའི་ལོ་རྒྱུས་ཐོག་ནས་བཤད་ཀྱི་ཡོད་རེད་ད་ཇོའུ་མི་རིགས་ཟེར་ཉན་དེ་ཡུ་རོབ་ནང་ལོགས་ད་མང་པོ་ཞེ་པོ་ཅིག་ཡོད་པ་མ་ཟད་ཡིན་ན་ཨ་ཧྥེ་རི་ཁ་དང་ཨེ་ཤི་ཡ་དང་དཔེར་ན་ཆ་བཞག་ན་རྒྱ་གར་ནང་ལོགས་དེ་ག་ལའང་ཇོའུ་མི་རིགས་ཡིན་ཉན་དེ་མང་པོ་ཡོད་རེད་བྱས་བྱས་ད་འཛམ་བུ་གླིང་ག་ས་ག་ལ་ཡང་ཁ་འཐོར་བྱས་བསྡད་ཡོད་རེད། འདས་པའི་ལོ་སྟོང་ཕྲག་གཉིས་ནང་ལོགས་ཡང་ཁོང་ཚོའི་ཆོས་དེ་དད་པ་བྱེད་ས་དེ་ནི་ཇོའུ་གི་ཆོས་ལུགས་དེ་ཅིག་ཡོད་རེད་པ། ཆོས་ལུགས་དེ་དང་ཟུང་འབྲེལ་བྱས་བྱས་ག་དུས་ཡིན་ནའི་ཁོང་ཚོའི་ཕ་ཡུལ་དེ་སྔོན་མ་ཨི་སི་རེ་ལི་རེད་ཉི་མ་གཅིག་ཕ་ཕ་ཡུལ་དེ་ལ་ཡང་ལོག་ཕྱིན་བྱས་རྒྱལ་ཁབ་ཟེར་ནའི་མི་འདུག་ཁོང་ཚོའི་ལུང་པ་ཟེར་ནའི་མི་འདུག་དེ་སླར་གསོ་བྱེད་དགོས་རེད་ཟེར་དེ་དེའི་བསམ་བློ་དང་དེའི་ཀུན་སློང་དེ་ནི་ཤུགས་ཆེན་པོ་ཞེ་པོ་ཅིག་སུ་རེད་བྱེད་ཀྱི་ཡོད་རེད་ནའང་ད་ག་འདྲ་ཅིག་ལོ་བརྒྱ་ཕྲག་གི་སྔོན་ནས་ཇུའུ་མི་རིགས་ཁག་ཅིག་ཕི་ཀེ་ཡར་གནས་མཇལ་འགྲོ་གི་ཡོད་ནའི་རེད་ཡང་ན་མང་པོ་ཅིག་ཕི་ཀེ་ཕྱིན་བྱས་གནས་སྡོད་བྱས་བྱས་ས་ཁུལ་ཕི་ཀེ་དེ་ཉན་ཏེ་ཇུའུ་མི་རིགས་ཀྱི་གྲངས་ཀ་དེ་ངེས་ཅན་ཆགས་བྱས་བསྡད་ཡོད་ས་རེད། ད་ཡིན་ན་ལས་འདས་པའི་ལོ་བརྒྱ་ཕྲག་ཁ་ཤས་ཅིག་ལ་བརྩིས་པ་ཡིན་ན་ཕི་ཀེ་ས་ཆ་དེ་ཡིན་ན་དབང་སྒྱུར་བྱེད་མཁན་གཙོ་བོ་དེ་ཨོ་ཏོ་མ་བཙན་རྒྱལ་ཟེར་མཁན་དེ་བྱས་བྱས་བསྡད་པ་རེད་ཨོ་ཏོ་མ་བཙན་རྒྱལ་ཟེར་མཁན་དེ་ཡིན་ན་ཁ་ཆེའི་བཙན་རྒྱལ་ཅིག་རེད། སྤྱི་ལོ་གཅིག་སྟོང་ཉིས་བརྒྱ་དགུ་བཅུ་གོ་དགུ་ཙམ་ལ་ཡར་འགོ་བཙུགས། ཨ་ནི་གཅིག་སྟོང་དགུ་བརྒྱ་ཉི་ཤུ་རྩ་གཉིས་བར་དུ་བསྡད་པ་རེད་ད་ལོ་བརྒྱ་ཕྲག་མང་པོ་ཅིག་ཁོ་ཚོས་ཕའི་དབང་བསྒྱུར་བྱས་བྱས་ད་ལྟའི་ཨ་རབ་ཀྱི་རྒྱལ་ཁབ་དེ་གའི་ཚང་མ་ལ་ཁོ་ཚོའི་དབང་འོག་ལ་བསྡུས། ཨ་རྒྱལ་ཁབ་དེའི་ཁོའི་ལྟེ་གནས་ལ་བྱས་པ་ནི་ཏུར་ཀི་ཟེར་མཁན་ཏྲ་ཀི་ཟེར་མཁན་དེ་རེད། ཕའི་ཏྲ་ཀི་གི་རྒྱལ་ས་ཨིས་ཏམ་བུལ་ཟེར་མཁན་དེ་ཡིན་ན་ཁོ་ཚོའི་རྒྱལ་ས་བྱས་བྱས་ཡིན་ན་ད་ལོ་བརྒྱ་ཕྲག་ཁ་ཤས་ཤིག་བསྡད་པ་རེད། དེ་བྱས་པའི་སྐབས་དེ་ཡིན་ན་ས་ཆ་དེ་ལ་ཡར་ད་ཁོ་ཚོས་དབང་སྒྱུར་བྱས་དབང་སྒྱུར་བྱས་བྱས་ཨ་རབ་འབྲོག་པ་དེ་འདྲས་མང་པོ་ཅིག་ད་ལྟའི་ས་ཆ་དེའི་དབང་ཕྱོགས་ལ་ཡར་སྤོས་བྱས་ཡིན་ན་བསྡད་ཡག་དེ་ཡིན་ན་མང་མང་མང་མང་ཕྱིན་བྱས་བསྡད་ཡོད་ས་རེད། ཨོ་དོ་མ་བཙན་རྒྱལ་ཟེར་མཁན་དབང་སྒྱུར་ལོ་བརྒྱ་ཕྲག་ཁ་ཤས་བྱས་པའི་རྗེས་ལ་ཡིན་ན་དུས་རབས་ཉི་ཤུ་པའི་འགོ་སྟོད་ཙམ་སླེབས་དུས་ད་དཔེ་ཉམས་རྒུད་ཞེ་པོ་ཕྱིན་བྱས་རྒྱལ་ཁབ་དེའི་འོག་གི་དབང་སྒྱུར་བྱེད་སའི་ས་ཆ་མང་པོ་ཅིག་ག་ལེ་ག་ལེ་ཤོར་འགྲོ་ཡག་དང་ལྷག་པར་དུ་དམག་ཆེན་དང་པོ་ལངས་པའི་རྗེས་ལ་ཡར་དབྱིན་ཇིས་ཨ་རབ་ཀྱི་རྒྱལ་ཁབ་དེ་ཚོ་ལ་ཡར་ངན་སྐུལ་དང་འདི་འདྲས་བྱས་བྱས་ཡང་ཨོ་ཏོ་མོན་བཙན་རྒྱལ་ཟེར་མཁན་དེ་མཐའ་མ་དམག་ཆེན་དང་པོ་མཇུག་བསྒྲིལ་དུས་རྦད་དེ་ཧྲུལ་ལ་གོག་ལ་ཕྱིན་བྱས་ད་ལྟའི་ད་ཏྲ་ཀི་ཟེར་མཁན་རྒྱལ་ཁབ་ཅོ་ར་དེ་ཁོ་རང་གཅིག་མ་ལབ་བྱས་ས་ཆ་གཞན་པ་དེ་སྒང་ག་ཤོར་ཕྱིན་པ་རེད། འཛམ་གླིང་དམག་ཆེན་ཨང་དང་པོ་དེ་མཇུག་བསྒྲིལ་བའི་སྐབས་དེ་དམག་འཁྲུག་འདིའི་ནང་ལ་རྒྱལ་ཁ་ཐོབ་མཁན་གྱི་ནུབ་ཕྱོགས་རྒྱལ་ཁབ་དེ་གའི་དེའི League of Nations ཅེས་བྱའི་ཚོགས་པ་ཞིག་བཙུགས་པ་རེད་ད་འདི་ད་ལྟའི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་དང་པོ་དང་པོ་འབྱུང་ཁུངས་རང་དེ་རེད། དེའི་ནང་ལོགས་ལ་ཡར་ཨོ་ཏོ་མ་བཙན་རྒྱལ་གྱིས་ཟིན་བསྡད་པའི་ས་ཁུལ་དེ་ཚོ་ག་རེ་བྱེད་ག་ཟེར་བྱས་ཁོ་ཚོ་གྲོས་མོལ་བྱས་སོང་བ་དེ་གས་དེ་དབྱིན་ཇི་ལ་ཡར་འཛིན་སྐྱོང་བྱེད་རོགས་ཅེས་སྤྲད་བྱས། ད་ལྟའི་ས་ཆ་འདི་ལ་ཡར་པ་ལི་སི་ཐན་མིང་ཐོག་མ་དེ་ནས་ཐོབ་པ་རེད་ཟེར་བྱས་མི་མང་པོ་ཅིག་གིས་གཟིགས་རྟོག་བྱས་བྱས་གང་ལྟར་དབྱིན་ཇིའི་འོག་ལ་ཡར་གནས་པ་རེད། ད་ནི་ཇུའུ་མི་རིགས་དེ་གས་དེ་དུས་རབས་བཅུ་དགུ་པའི་མཇུག་སྟོད་ཙམ་ནས་འགོ་བཙུགས་བྱས་ཨན་ཇུའུ་མི་རིགས་ནང་ལོགས་ལ་ཡར། ཁོང་ཚོ་ག་ལེ་ག་ལེ་བྱས་བྱས་ཡིན་ན་སོ་སོའི་རྒྱལ་ཁབ་ཨིས་རལ་ཟེར་མཁན་དེ་ལ་ཡར་ཕར་ལོག་ཕྱིན་བྱས་རྒྱལ་ཁབ་ཅིག་སླར་གསོ་བྱ་དགོས་ཟེར་ཏེ་འདིའི་བསམ་བློ་དེ་ཆབ་སྲིད་ཀྱི་ལས་འགུལ་ཆོས་ལུགས་ཀྱི་ལས་འགུལ་ཤུགས་ཆེན་པོ་སྤེལ་བྱས་སྤེལ་བྱས་ཡིན་ན་ཇུའུ་མི་རིགས་མང་པོ་ཅིག་ག་ལེ་ག་ལེ་བྱས་བྱས་ཡིན་ནའང་དེ་ཨིས་རལ་ཟེར་མཁན་ས་ཆ་དེ་ལ་ཡར་ཕར་ལོག་བྱས་གནས་སྡོད་བྱས་པ་དང་དང་པོ་ད་གནས་སྡོད་བྱེད་དུས་ཕར་ད་པི་ཀའི་ལ་ཁག་ཅིག་ཨ་རབ་དེ་ཚོ་མང་ཆེ་འབྲོག་པ་ཟེར་མཁན་བྱས་ཨ་མི་མང་པོ་ཞེ་དྲག་མེད་དུས་ཕན་ཚུན་གནའ་བོ་ཁེལ་བྱུང་ཡོད་ས་མ་རེད་ད་དབྱིན་ཇིས་ས་ཁུལ་དེ་ལ་ཡར་དབང་བསྒྱུར་བྱས་པའི་སྐབས་དེ་ཡུ་རོབ་ཀྱི་རྒྱལ་ཁབ་ཁག་ནང་ཡོད་པའི་ཇུའུ་མི་རིགས་དང་ལྷག་པར་དུ་ཨ་རབ་རྒྱལ་ཁབ་གཞན་པའི་ནང་ཡོད་པའི་ཇུའུ་མི་རིགས་མང་པོ་ཞེ་པོ་ཅིག་ས་ཁུལ་དེ་ལ་ཡར་ལོག་ཡོང་བྱས་ཡིན་ན་གཏན་སྡོད་བྱེད་ཡ་དེ་འགོ་བཙུགས་བྱས། བྱས་བྱས་ད་དམག་ཆེན་གཉིས་པ་ལངས་དུས་ཚང་མས་མཁྱེན་གསལ་རེད་འཇར་མན་ཧི་ཏི་ལེར་གྱིས་སྡང་པོ་བྱེད་ས་གཙོ་བོ་དེ་ཡིན་ན་ཇུའུ་མི་རིགས་ཆགས་བྱས་ཡིན་ན་ཇུའུ་མི་རིགས་གང་ལྟར་ས་ཡ་དྲུག་ཙམ་ཅིག་དམར་བསད་དང་དེ་འདྲ་བྱས་པ་ར་དེ་འདྲ་བྱས་པའི་སྐབས་དེ་ཡིན་ན་ད་ཡང་ཡུ་རོབ་ནང་ཡོད་པའི་ཇུའུ་མི་རིགས་མང་པོ་ཞེ་པོ་ཅིག་བྲོས་བྱོལ་ཕྱིན་པ་རེད་བྲོས་བྱོལ་འགྲོ་སའི་ཁོང་ཚོའི་ས་ཆ་ཡོད་ན་མེད་ཅིག་ཕེའི་ད་ལྟའི་ཨི་སི་རེལ་ཟེར་ད་ཁོང་ཚོ་འདི་སྐབས་དེར་ཨི་སི་རེལ་གྱི་རྒྱལ་ཁབ་དེ་བཙུགས་ཡོད་མ་རེད་ཡིན་ནའི་ཁོང་ཚོའི་ད་ཆོས་ལུགས་དང་ལོ་རྒྱུས་ཀྱི་ཐོག་ནས་ཁོང་ཚོའི་ཕ་ཡུལ་ཡིན་ཟེར་བྱས་ས་ཆ་ཕི་གི་ཡིན་ཟེར་གྱི་རེད་བ་ཕི་གའི་ཕྱིན་བྱས་ཡང་ཇུའུ་མི་རིགས་ཀྱི་མི་འབོར་དེ་ཞེ་པོ་ཆེར་ཕྱིན་བྱས་གང་ལྟར་དམག་ཆེན་གཉིས་པའི་མཇུག་ཐོག་ལ་དོན་དམ་པ་ཇུའུ་མི་རིགས་ཧ་ལམ། ས་ཡ་གཅིག་ཙམ་ཆགས་ཨ་ནི་ཕ་གིའི་ནང་ལོགས་ལ་ཡང་སྔས་མ་ནས་བསྡད་བསྡད་མཁན་ཁ་ཆེ་ཨ་རབ་མི་རིགས་དེ་ཚོ་ལས་ས་ཡ་གཅིག་ཙམ་ཞིག་ཡོད་ས་རེད་དེ་བྱེད་དུས་ཙམ་པ་ད་མི་འབོར་མང་པོ་ཆགས་དུས་ཙམ་པ་ཡིན་ད་ནི་འགལ་ཟླ་དེ་ཇེ་ཆེར་ཇེ་ཆེར་ཕྱིན་ཨ་རབ་མི་རིགས་དེ་ཚོ་བསམ་པ་ཡིན་ཇུའུ་མི་རིགས་དེ་གྱད་དེ་ནི་ད་ནི་ཕྱི་ནས་ཡོང་བ་རེད་ཁོང་ཚོས་ང་ཚོའི་ས་ཆའི་ཁ་ཡོང་གི་བསམ་བསམ་གཅིག་གི་བསམ་བློ་དེ་ཤུགས་ཆེན་པོ་ཞེ་པོ་ཅིག་འཁོར་བ་ཇུའུ་མི་རིགས་དེ་ཚོ་བསམ་པ་ལ་ཡ་ད་དེ་ཡིན་ན་སྔས་མ་ང་ཚོའི་ས་ཆ་དེ་ཡིན་ང་ཚོ་དེ་ནས་ད་མི་ཐོག་མང་པོའི་གོང་ལ་སྐྱབས་བཅོལ་འགྲོ་དགོས་ཆགས་པ་རེད་ད་ང་ཚོ་སོ་སོའི་ཕ་ཡུལ་ལོག་ཡོང་གི་བསམ་པའི

གནད་དོན་འདིའི་སྐོར་ལ་ཡང་བགྲོ་གླེང་བྱུང་བཞག། བགྲོ་གླེང་བྱུང་རྗེས་མཐའ་མ་དེ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ལོའི་ཟླ་བ་བཅུ་གཅིག་པའི་ནང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཆེན་ཆེན་མོས་གྲོས་ཆོད་བཞག་རྗེས་གྲོས་ཆོད་འདིའི་ནང་ལོགས་ལ་ཡང། རྒྱལ་ཁབ་གཉིས་བཙུགས་ཀྱི་ཡིན། གཅིག་གིས་ནི་འཇུའུ་མི་རིགས་གཙོ་བོ་བྱས་པའི་ཨི་སི་རེ་ལི་དང། གཅིག་གིས་ནི་པ་ལི་སི་ཐན་ཉེན་གཙོ་བོ་བྱས་པའི་ཨ་ནི་ཁ་ཆེའི་ཨ་རབ་ཀྱི་རྒྱལ་ཁབ་ཞིག་བཙུགས་ཀྱི་ཡིན་ལབ་བཞག་འདི་ལབ་མ་ཟད་ཡིན་ན་ཁོ་ཚོས་ས་བཀྲ་བྲིས་ད་ལྟ་ཕེབས་ན་དེ་ངོ་དེབ་དང་ཡུའུ་ཀྲུབ་གཟིགས་མཁན་ཡིན་པས་ན་ངས་ཡང་འདིའི་ནང་ལ་ཡང་སྐབས་དེ་ཡིན་ན་མཉམ་འབྲེལ་རྒྱལ་ཚོགས་ཀྱིས་གཏན་འཁེལ་བྱས་པའི་ས་བཀྲ་དེ་བཞག་བཞག་ཡོད། འདིའི་ནང་ལོགས་ལ་ཡང། ས་ཆ་ལི་ཝང་ཡོད་སའི་སྡེ་ཁག་དེ་ཡིན་ན་འཇུའུ་མི་རིགས་གཙོ་བྱས་པའི་ཨི་སི་རལ་ལི་དང་ལྗང་སེ་དེ་ཚོ་ཡོད་སའི་དེ་ཚོ་མང་ཆེ། ཨ་རབ་ཀྱི་རྒྱལ་ཁབ་འཛུགས་ཡིན་ཞེས་བྱས་ཁོ་ཚོས་དེ་དུས་གཏན་འབེབས་བྱས་པ་རེད། དེའི་སྐབས་དེ་ཡིན་ན་འཇུའུ་མི་རིགས་དེ་ཚོ་ལ་ལམ་སང་ད་ག་དགའ་པོ་ཞེ་པོ་བྱས་བྱས་ཏེ་ངོས་ལེན་བྱས་ཡོད་ས་རེད་ག་རེ་ཟེར་ན་ད་ཁོ་ཚོ་ལོ་སྟོང་ཕྲག་གཉིས་ཙམ་ཞིག་སོ་སོའི་རྒྱལ་ཁབ་ཡོད་མ་རེད་ལྷག་པར་དུ་དམག་ཆེན་གཉིས་པའི་སྐབས་ལ་ཡང་ཧི་ཏི་ལེར་གྱིས་དམར་གསོད་བཏང་ཡག་དང་དེ་འདྲའི་དཀའ་ངལ་དེ་འདྲ་འཕྲད་པ་རེད་བྱས་ཙང་ད་རིང་མཐའ་མ་དེ་ཡང་རྒྱལ་ཁབ་ཅིག་འཛུགས་ཡག་གི་གོ་སྐབས་བྱུང་དུས་ཙམ་པ་ཁོ་ཚོས་ས་རྒྱ་དེ་འདྲ་རང་ཆེན་པོ་མེད་པ་ཡིན་ནའི་འདི་ལ་ཡང་མོས་མཐུན་བྱས་བྱས་ཡིན་ན་ད་ག་རང་བྱེད་ཀྱི་ཡིན་ཟེར་ཅེས་ལབ་ཤག་ད་ཡིན་ནའི་ཕ་གིར་ཡོད་པའི་ཨ་རབ་ཀྱི་པཱ་ལ་སི་ཐན་ཉེན་ཀྱི་མི་དེ་ཚོས་འདི་ལ་ཡང་མོས་མཐུན་ཁྱོན་བྱས་མི་འདུག་མོས་མཐུན་མ་བྱས་པ་གང་ལྟར་གཙོ་བོ་དེ་ག་རེ་རེད་ཟེར་ན་དེ་གཡས་གཡོན་གྱི་རྒྱལ་ཁབ་དེ་སྒང་ཁ་ལོག་ཨི་ཇེབ་དང་ཇོར་དན་དང་སི་རི་ཡ་དང་ལེ་བྷ་ནན་ཟེར་མཁན་གྱི་ཁྱིམ་མཚེས་རྒྱལ་ཁབ་དེ་སྒང་ཁ་ཨ་རབ་རྒྱལ་ཁབ་རེད་བ་ད་ཨ་རབ་རྒྱལ་ཁབ་དེ་ག་དེ་ཡིན་ན་རྒྱལ་ཁབ་མ་འདྲ་མ་འདྲ་ཡོད་པ་ཡིན་ནའི་ཁོ་ཚོ་སྒང་ཁ་ལོག་སྐད་དོ་དོ་གཅིག་པོ་བྱས་རིག་གཞུང་གཅིག་པོ་བྱས་ད་ཆོས་དོ་གཅིག་པོ་ཡིན་པ་དེ་དེ་བས་བརྗོད་མི་དགོས་པ་ར

ཁ་ཆེ་དེ་ཚོས་འདི་ཁས་ཁྱོན་ལེན་མི་འདུག་མཉམ་འབྲེལ་རྒྱལ་ཚོགས་ཀྱི་གྲོས་ཆོད་དེ་ལ་ཡ། གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོར་ཡར་སླེབས་པའི་སྐབས་དེར་ཨིན་ཇི་མཐའ་མ་དེ་ས་ཁུལ་འདི་ནས་ཕྱིར་འཐེན་བྱས། ཨིན་ཇི་ས་ཁུལ་ནས་ཕྱིར་འཐེན་བྱས་པ་དང་ལམ་སང་ད་ག་འཇུའུ་མི་རིགས་ཚོས་ཕར་ཡ་ཨི་སི་རེ་ལི་ཟེར་མཉམ་འབྲེལ་རྒྱལ་ཚོགས་ཀྱི་ས་བཀྲར་བསྟན་པའི་ནང་བཞིན་ཨི་སི་རེ་ལི་ཟེར་རྒྱལ་ཁབ་དེ་བཙུགས་པ་རེད། དེ་བཙུགས་པའི་སང་ཉིན་ད་ག་རང་ལ་ཡ། ད་ག་གཡས་གཡོན་གྱི་རྒྱལ་ཁབ། རྒྱལ་ཁབ་ཕལ་ཆེར་དྲུག་ཡོང་གི་ཡོད་ཨི་ཇེབ། ལི་པི་ནན། སི་རི་ཡ་དང་ཇོར་དན་དང་ཨ་ནི་འདི་སྐབས་དེ་སའུ་ཏི་ཨ་ར་བྷི་གིས་ད་མ་ཐང་ཁྱིམ་མཚེས་རྒྱལ་ཁབ་མ་རེད་དེ་དམག་མི་བཏང་ཡོད་པ་འདྲ་བཏང་རྗེས་གང་ལྟར་རྒྱལ་ཁབ་དྲུག་གཅིག་གིས་རུབ་བརྒྱབ་རྗེས་ཡིན་ན་ཨི་སི་རེ་ལིར་དམག་བརྒྱབ་པ་རེད་ཐོག་མར་ཐུག་ས་ཏི་ཏི་ཏི་འབར་ཏེ་ཕལ་ཆེར་ཨི་སི་རེ་ལིས་དམག་དེ་ཤོར་གྱི་རེད་བསམས་ཙང་དེ་མང་ཆེ་བས་ཚོད་དཔག་བྱས་ཡོད་ས་རེད་ག་རེ་ཡིན་ཟེར་ན་ཨིསི་རཱཨེལ་གྱི་དམག་དཔུང་འདི་གྱད་མང་ཆེ་བ་ཉེ་དུས་རང་ཕར་ཡུ་རོབ་ཀྱི་རྒྱལ་ཁབ་ཁག་ནང་ལོགས་ནས་དམག་ཆེན་གཉིས་པའི་རྗེས་ལ་ཡང་སྐྱབས་བཅོལ་ཡོང་མཁན་དེ་རེད། ད་ཁོང་ཚོ་ཕར་ཡུ་རོབ་དམག་ཆེན་གཉིས་པའི་ནང་ལོགས་ལ་ཡ་ད་ག་དམག་མི་འདིའི་ནང་འཛུལ་བྱས་ཉམས་མྱོང་ཏོག་ཙམ་ཏོག་ཙམ་ཡོད་པ་འདྲ་སྟེ་ཡིན་ནའི་གོ་ལག་དེ་ཚོ་སྐྱོ་པོ་ཅིག་བྱས་ཁོང་ཚོའི་གོ་ལག་དེ་ཚོ་མང་ཆེ་བ་ཡང་ཇེ་ཀོ་སི་ལོ་བྷ་གྷི་ཡ་གྱི་དམག་ཆེན་གཉིས་པའི་སྐབས་ལ་ཡར་ལྷག་བསྡད་མཁན་སྐྱོ་པོ་མེ་མདའ་དེ་འདྲ་ཏོག་ཙམ་རག་མི་ཤེས་ཨ་མི་རི་ཀས་ད་འདི་སྐབས་དེ་ཡིན་ནའི་རྒྱབ་སྐྱོར་འདི་ག་གེ་བྱེད་ཀྱི་ཡོད་མ་རེད། ཁོང་ཚོར་བོད་ཧ་ལམ་དམག་ཤོར་རྒྱུ་ཡིན་པས་མང་ཆེ་ཚོད་དཔག་བྱེད་ཤག་ད་ཡིན་ན་ལས་ཇུའུ་མི་རིགས་གཉིས་ཚང་མས་ཁྱི་འགའ་རེས་ལོ་ངོ་སྟོང་ཕྲག་གཉིས་འཛམ་བུ་གླིང་ག་ས་ག་ལ་ཁ་གྲམ་བྱས་བསྡད་པ་ཡིན་ན་ཁོང་ཚོ་སློབ་སྦྱོང་ཡག་པོ་ཚོང་རྒྱག་ཡག་ཏུ་འཛུགས་ཡག་པོ་རིག་པ་སྤྱང་པོ་ད་གང་ལྟར་ལས་ག་རེ་བྱེད་དགོས་བྱུང་ན་ལས་འཛམ་བུ་གླིང་ནང་ནས་མི་རིགས་རེ་གཅིག་གཅིག་སྤུས་དག་པོ་ར་བསྟན་དགོས་བྱུང་ན་དངོས་གནས་ཇུའུ་མི་རིགས་ཟེར་ཉན་དེ་ལས་འཇོན་པ་བཅས་ཡོད་མ་རེད་འདྲས་སོང་ཙང་མི་མང་པོ་གཅིག་གིས་སྡང་པོ་བྱེད་ཡག་དེ་རྒྱལ་ཁབ་མང་པོ་ནང་བྱེད་ཡག་གི་རྒྱུ་མཚན་དེ་ག་བར་ཕྱིན་ན་ལས་ཁོང་ཚོ་རྒྱུ་རྫིག་པོ་དང་གྲུང་པོ་དང་དེ་ག་སོང་ཙང་སྡང་པོ་བྱེད་ཡག་དེ་རྒྱུ་མཚན་ཅིག་དེ་འདྲས་ཆགས་འགྲོ་གི་ཡོད་ས་རེད་གང་ལྟར

འདི་སྔོན་ལ་ཡང་མཉམ་འབྲེལ་རྒྱལ་ཚོགས་ས་བཀྲ་བཏོན་པ་དེ་དང་བསྡུར་བ་ཡིན་ན Jewish གི་ཨི་སི་རེལ་གྱི་ས་ཆ་དེ་ཞེ་དྲག་རྒྱ་ཆེར་ཕྱིན་ཞག་དམག་འཁྲུག་བརྒྱབ་པའི་རྗེས་ལ་ཡང་གར་ཟེར་ན་ཁོ་ཚོ་དམག་ཞེ་དྲག་ཐོབ་ཙང་ས་ཆ་ཆེར་ཞེ་པོ་ཕྱིན། ད་དངོས་གནས་པ་ལ་སི་ཉན་ཉན་གྱི་བསྡད་ས་དེ་ཚོའི་ས་ཆ་དེ་ཞེ་པོ་ཆུང་ཆུང་ཅིག་ལྷག་བྱས་བསྡད་ཡོད་རེད། ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོ་ལ་ཡར་བྱུང་པའི་ལོ་རྒྱུས་ནང་གི་ལོ་རྒྱུས་བཤད་སྲོལ་མ་འདྲ་ཡོད་རེད། ཕྱི་ཤུལ་གྱི་གལ་ཆེན་པོ་གཅིག་གི་གནས་ཚུལ་ཁ་ཤས་ཤིག་འདུག་དེ་ནང་ནས་གཅིག་དེ་ག་རེད་ཟེར་ན། མཉམ་འབྲེལ་རྒྱལ་ཚོགས་ཀྱི་ས་བཀྲ་དེ་བཏོན་པའི་སྐབས་དེ་ཨི་སི་རེལ་གྱིས་དེའི་ས་ཆ་ཕྱིས། ཡོད་རེད་པ་ས་ཆ་འདིའི་ནང་ལོག་ལ་ཡང་མ་ཚང་མང་ཆེ་ད་ཇུའུ་མི་རིགས་དེ་ལས་ཡིན་ནའི་ལས། ཁོང་ཚོས་ཨ་རབ་ཀྱི་ཁ་ཆེ་མང་པོ་ཞེ་པོ་ཅིག་བསྡད་ཡོད་པ་འདྲ། བྱས་ཙང་ཁ་ཆེ་དེ་གའི་དེ་ཡིན་ན་དམག་འཁྲུག་དེ་དང་པོ་འགོ་བཙུགས་དུས་ཙམ་པ་མང་ཆེ་ཅིག། འབུམ་དྲུག་བདུན་ཅིག་ཡིན་ན་དེ་ནས་ས་ཆ་ནས་ཁ་བྲལ་བྱས་ཕྱིན་པ་རེད། ད་དེ་ག་འདྲས་ཕྱིན་པ་རེད་ཟེར་འབྱོར་བ་འདིའི་སྐོར་ལ་ཡང་རྩོད་གླེང་ཆེན་པོ་ཞིག་འདུག་ད་ཨ་འདི་པ་ལ་སི་ཉན་གྱི་ཁ་ཆེ་ཨ་རབ་ཀྱི་དུས་སུ་ཟས་བྱས་པ་ཡིན་ན་ཁོ་ཚོ་གང་ག་ལོག་ཨི་སི་རེ་ལི་ཀྱི་དམག་དཔུང་གིས་ཁོ་ཚོ་བཙན་དབང་བྱས་བྱས་ཁོ་ཚོ་མ་ཐོན་རང་ཐོན་བྱས་བྱས་སྐྱབས་བཅོལ་འགྲོ་དགོས་འཁེལ་སོང་ཟེར་བྱས་བཤད་ཀྱི་ཡོད་པ་འདྲ་འདུག། ཨིསི་རཱཨེལ་ལི་གཞུང་གིས་སྐབས་དེའི་ཡིན་ན་གཡས་གཡོན་གྱི་ཨ་རབ་ཀྱི་རྒྱལ་ཁབ་དེ་ཚོ་གང་ག་ལོག་གི་ས་ཁུལ་དེ་ནང་ཡོད་པའི་ཨ་རབ་ཀྱི་ཁ་ཆེའི་མི་སེར་དེ་ཚོ་ལ་ཡང་ངན་སྐུལ་བྱས་རྗེས། ཁོ་ཚོ་གང་ག་ལོག་ས་ཆ་དེ་ནས་མར་ཐོན་ཤོག་ང་ཚོས་ཕར་དམག་བརྒྱབ་ཨིསི་རཱཨེལ་ལི་རྩ་མེད་བཏང་གི་ཡིན་རྩ་མེད་བཏང་ཚར་སོང་ན་ཁོ་ཚོ་ཕར་སོ་སོའི་ལུང་པར་ལོག་ཕྱིན་འགྲིག་གི་རེད་ཟེར་བྱས་བྱས་ངན་སྐུལ་བྱས་བྱས་ཡིན་ན་ཁོ་རང་ཚོས་རང་འགུལ་ཐོག་ནས་ཕྱིན་པ་རེད་ཟེར་བྱས་བྱས་བཤད་ཀྱི་ཡོད་རེད་ད་དེ་རྗེས་ཀྱི་ད་གྲོས་མོལ་སྟངས་དེ་ཚོ་ཡིན་ན་ཁོ་ཚོ་དེ་གའི་ཚུར་ལོག་ཡ་ཐོབ་ཐང་ཡོད་མེད་ས་དེ་གནད་འགག་གཙོ་བོ་གཅིག་ཐུག་བསྡད་ཡོད་རེད།

འདི་དང་དུས་མཚུངས་བྱས་ཨིསི་རཱཨེལ་ལི་གིས་ཁ་ཆེ་གཙོ་བོ་ཡིན་སའི་ལུང་པ་འདི་ལ་ཡང་མི་མང་པོ་དམར་གསོད་བཏང་ཡ་དང་དེ་གནས་ཚུལ་མང་པོ་བྱུང་བྱས་ཡིན་མི་མང་པོ་གཅིག་ཡིན་ན་དངངས་བྱས་བྱས་ཡིན་ན་བྲོས་བྱས་འགྱོ་འདྲས་མང་པོ་ཞེ་པོ་ཅིག་འདུག་བྱས་བྱས་ད་གང་ལྟར་ཕྱོགས་རེ་རེ་གིས་མ་འདྲ་རེ་རེ་བཤད་ཁོ་རང་གཉིས་ཆ་ལོག་གི་གནས་ཚུལ་དེ་ཏོག་ཙམ་ཏོག་ཙམ་ཡོད་ས་རེད་གཅིག་བྱས། གཉིས་པ་དེ་ཡིན་ན། ད་མེ་འཕེན་མཚམས་འཇོག་བྱས་པའི་སྐབས་དེ་དངོས་གནས་བྱས་ན་གཡས་གཡོན་གྱི་ཨ་རབ་རྒྱལ་ཁབ་དེ་གའི་སྟེང་དེ་གའི་པཱ་ལ་སི་ཉན་ཉིན་གྱི་རྒྱལ་ཁབ་ཅིག་བཙུགས་ཀྱི་ཡིན་ཞེས་བྱས་ད་དེ་སྔོན་ལ་ཡང་མཉམ་འབྲེལ་རྒྱལ་ཚོགས་ཀྱི་ས་བཀྲ་ཞིག་བཏོན་ཡོད་རེད་བ་དེ་གཞི་བཞག་བྱས་བཙུགས་ཀྱི་ཡིན་ལབ་པ་ཡིན་ན་དངོས་གནས་བྱས་ན་བཙུགས་ཐུབ་ཀྱི་ཡོད་ས་རེད་ད་ཡིན་ན་ལས་དེའི་སྐབས་དེ་གཡས་གཡོན་ཨ་རབ་རྒྱལ་ཁབ་དེ་ག་དེ་ཁྱོན་ནས་དེ་བཙུགས་རུ་བཅུག་མི་འདུག་གར་ཟེར་ན་དེ་བཙུགས་པ་ཡིན་ན་ཧ་ལམ་ཨི་སི་རེ་ལ་ཞེས་ཉན་དེ་རྒྱལ་ཁབ་དེའི་དེ་ནང་དེར་བསྡད་ཡག་གི་ཐོབ་ཐང་ཡོད་པའི་བཟོ་ངོས་ལེན་བྱས་པའི་བཟོ་འདྲ་ལ་ངོས་འཛིན་བྱེད་ཀྱི་རེད་བསམ་བྱས་པཱ་ལ་སི་ཉན་ཉིན་གྱི་རྒྱལ་ཁབ་དེ་བཙུགས་ཡག་དེ་ཁོང་ཚོའི་མེ་འཕེན་མཚམས་འཇོག་བྱེད་ཡག་གི་གྲོས་མཐུན་དེ་ནང་ལ་ཡང་སྐད་ཆ་ག་རེ་གླེང་སློང་ག་རེ་རྩ་བ་ཉིད་ནས་བྱུང་མི་འདུག། འདི་མ་བྱུང་བྱས་བྱས་ད་པཱ་ལ་སི་ཉན་ཉིན་མང་པོ་ཞེ་པོ་ཅིག་ངས་ད་གིན་ཞུས་བྱུང་ང་གཅིག་འབུམ་བདུན་ཙམ་ཞིག་དེ་ནས་བྲོས་བྱོལ་འགྲོ་དགོས་བྱུང་བ་རེད་བྲོས་བྱོལ་ཕྱིན་པ་དེ་ག་དེ་ཡིན་ན་མང་པོ་ཅིག West Bank ཕྱིན་ཁག་ཅིག་ཡིན་ན་ཨ་འདི་གྷ་ཟ་ལུང་གཞུང་ཟེར་ཉན་དེ་ལ་ཕྱིན་ཨ་འདི་ནས་གཡས་གཡོན་གྱི་ཁྱིམ་མཚེས་རྒྱལ་ཁབ Egypt Jordan ནང་ལོག་ལ་ད་མང་ཤོས་བྲོས་ས་རེད་གཡས་གཡོན་ཁ་ཆེ་རྒྱལ་ཁབ་གང་གའི་ནང་སླེབས་ཡོད་ས་རེད་ཁ་ཆེ་རྒྱལ་ཁབ་དེ་ནང་ཕྱིན་བྱས་ད་གནས་ཚུལ་དེ་ཚོ་གང་ལོག་ལོ་བདུན་ཅུ་ཙམ་ཞིག་གོང་ལ་བྱུང་བ་རེད་འདི་རྗེས་ལ་ཡར་ད་མི་ཐོག་ཁ་ཤས་འཚར་ལོངས་བྱུང་ཚར་བ་རེད་དངོས་གནས་བྱས་ན་ད་ཁོང་ཚོ་ཚང་མ་ལོག་ཨ་རབ་མི་རིགས་རེད་སྐད་ཡིག་དེ་གང་ག་གཅིག་པ་རེད། བལ་གླག་འབྲོག་དཀར་ཅོ་དེ་ལས་ཡིན་ན་ལས་ཇོར་དན་ཡིན་ན་རེད་ཨི་ཇེབ་ཡིན་ན་རེད་སི་རི་ཡ་ཡིན་ན་རེད་དེ་ཚོ་ཚང་མ་ཀློག་མཁན་ཡིན་ཁོང་ཚོ་འདི་ག་དེ་ད་དུང། སྐྱབས་བཅོལ་བའི་གནས་སྡོད་བྱེད་སའི་འདི་ས་ཁུལ་ནང་བཞག་མ་ཟད་ཡིན་ན་རྒྱལ་ཁབ་དེ་ཚོས། ཁོང་ཚོ་བསྡད་སའི་གནས་སྡོད་བྱེད་སའི་རྒྱལ་ཁབ་དེ་ཚོ་ན་ད་མི་ཐོག་གཉིས་གསུམ་ཕྱིན་ནས་ལས་རྒྱལ་ཁབ་དེ་ཚོས་མི་སེར་ཁྱོན་བྱེད་བཅུག་ཡོད་ས་མ་རེད་གལ་སྲིད་ཁོང་ཚོ་མི་སེར་བྱས་བྱས་ཡིན་ན་གླག་ཆེན་པོ་ཡིན་ན། ད་པཱ་ལི་སི་ཏི་ཉན་གྱི་རྒྱལ་ཁབ་བཙུགས་ཡག་དང་ཨ་ནི་ཨི་སི་རེ་ལིས་ཉན་དེ་མུ་མཐུད་བསྡད་ཡག་གི་སྐོར་ལ་ཡང་རོགས་རམ་བྱས་པས་སོ་བྱས་གོ་ར་དེ་འདྲའི་ཆེད་དུ་འབག་ཡིན་ན་ཁྱོན་ནས་མི་སེར་བྱེད་མ་བཅུག་བྱས་ཁོང་ཚོ་སྐྱབས་བཅོལ་བའི་ནང་བསྡད་བཅུག་བྱས། དངོས་གནས་མི་དེ་ཚོའི་ངོས་ནས་བཤད་ན་ད་རྒྱལ་ཁབ་ངོས་ནས་བཤད་པ་ཡིན་ན་ད་དེ་འདྲ་ཞིག་མི་བྱུས་ལས་བསྡད་པ་ཕྱིར་བ་ད་ཁོང་ཚོ་པའི་མི་ཐོག་ཁ་ཤས་ཕྱིན་ནས་ལས་ད་དུང་སྐྱབས་བཅོལ་བྱས་བྱས་ཨ་ནི་པཱ་ལི་སི་ཏི་ཉན་ཁ་ཅིག་ད་ནུབ་ཕྱོགས་རྒྱལ་ཁབ་ཡུ་རོབ་ཡིན་ནས་ཨ་མི་རི་ཀ་ད་འགྲོ་ཡོང་མཁན་དེ་ཚོ་ཡིན་ན་ག་བ་ལས་ཡིན་ནས་དེ་ཚོའི་མིའི་ཁོངས་སུ་འཛུལ་བྱས་ཡིན་ན་ད་ཐིམ་ཡོག་ར་མེད་ཤེས་མདོག་བི་ཀའི་ཨ་རབ་རྒྱལ་ཁབ་ཁ་ཅིག་ནང་ཡོང་རྒྱུ་དེ་ག་དེ་ཡིན་ན་ཁྱོན་ཐིམ་མ་བཅུག་བྱས་བྱས་དེ་འདྲ་བཞག་བྱས་ད་གང་ལྟར་ཡིན་ན་རྙོག་དྲ་མང་པོ་བྱུང་ཡག་གི་འདི་རྒྱུ་མཚན་གལ་ཆེན་པོ་ཞེ་པོ་ཅིག་ད་དེ་ཚོ་དང་འབྲེལ་བ་ཆེན་པོ་ཞེ་པོ་ཅིག་བྱས་ཏེ་བསྡད་ཡོད་རེད་ད་གང་ལྟར་དེ་རིང་ཁ་སང་པ་ལ་སི་ཏི་ཉན་གྱི་མི་འབོར་དེ་ཡིན་ན་ས་ཡ་ལྔ་མན་ཙམ་ཞིག་ཆགས་བསྡད་ཡོད་རེད་ཁོ་ཚོའི་ནང་ནས་མང་ཤོས་དེ་ཡང་འདི West Bank ཟེར་མཁན་དེ་ཡོད་བྱས་འདི་ནས་ཡང་འདི་གྷ་ཟ་ལུང་ཤུར་ཟེར་དེ་འདི་གཏོར་རྒོལ་གཙོ་བོ་བྱེད་ས་ཞིག་དང་འདི་བྱས་ཨ་འདི་མ་ཡིན་པའི་འདི་གཡས་གཡོན་རྒྱལ་ཁབ Jordan དང Syria དང Egypt དང Lebanon ད་ག་ནང་བཞིན་གྱི་ཨ་རབ་རྒྱལ་ཁབ་མང་པོའི་ནང་ལོགས་ལ་ཡང་པ་ལ་སི་ཏི་ཉན་གྱི་སྐྱབས་བཅོལ་བ་ཕྱིན་ཡོད་དེ་ཚོ་ད་དུང་ཁོང་ཚོ་རྒྱལ་ཁབ་དེ་ཚོའི་མི་སེར་བྱེད་མ་བཅུག་བྱས་སྐྱབས་བཅོལ་བའི་ཐོབ་ཐང་བྱས་བྱས་སྤྲད་བྱས་བཞག་བཞག་བཞག་རེད་བྱས་ཙང་འདི་ག་ཚང་མ་བསྡོམས་དུས་ཙམ་པ་ས་ཡ་ལྔ་མན་ཙམ་ཞིག་ཆགས་བསྡད་ཡོད་ས་རེད་ད་ཨི་སི་རལ་ལི་ནང་ལོགས་ལ་ཡང་ད་ལྟ་ཨི་སི་རལ་ལི་གི་མི་འབོར་དེ་ཡིན་ན་ས་ཡ་དགུ་ལྷག་ཙམ་ཞིག་ཡོད་རེད་འདིའི་ནང་ལོགས་ནས་བརྒྱ་ཆ་ཉི་ཤུ་ཙམ་ཞིག་ཡིན་ན་ག་རེ་ཟེར་ན་ཨ་རབ་ཁ་ཆེ་རེད་ད་ཨ་རབ་ཁ་ཆེ་དེ་ག་འདྲས་བྱུང་བ་རེད་ཟེར་ན། ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོ་ལ་ཡར་དམག་འཁྲུག་བྱུང་པའི་སྐབས་དེར། ངས་ད་གིན་ཞུས་པ་ནང་བཞིན་བྱས་ཡིན་ན་ཨ་རབ་ཀྱི་ཁ་ཆེ་མང་ཆེ་ཆེ་ཁོ་ཚོ་ས་དེ་ནས་ཁ་བྲལ་བྱས་ཕྱིན་པ་རེད་བ་མ་ཕྱིན་པ་བྱས་བསྡད་མཁན་དེ་ཁ་ཅིག་ཡོད་རེད་ད་དེ་ཚོའི་ཁོ་ཚོའི་རྒྱུད་པ་དེ་ཚོ་དེ་རིང་ཁ་སང་ཨིསི་རལ་ལི་ཀྱི་མི་སེར་རང་ཆགས་ད་ཡིན་ནའི་ཁོ་ཚོ་ཨ་རབ་ཁ་ཆེ་རེད་ད་ཁོ་རང་ཚོ་ལ་ཡང་ཡིན་ན་པ་ལ་སི་ཏི་ཉན་གྱི་མི་ཡིན་ཟེར་བྱས་བཤད་ཀྱི་ཡོད་རེད་ཨིསི་རལ་ལི་མི་རྒྱལ་ཁབ་དེ་དམངས་གཙོ་སོང་ཙང་འོས་འདེམས་ནང་ལ་ཞུགས། ཨི་སི་རེལ་གྱི་གྲོས་ཚོགས་ནང་ལོགས་ལ་ཡང་ཁོང་ཚོའི་སྐུ་ཚབ་ཡོད་པ་མ་ཟད་ཡིན་ནའི་སྐུ་ཚབ་དེ་ཚོས་རྒྱུན་དུ་འཁོར་ནས་ཨ་རབ་ཁ་ཆེའི་ཁེ་ཕན་དང་ཆེ་ས་བས་པཱ་ལི་སི་ཏི་ཉན་གྱི་ཁེ་ཕན་ཆེད་དུ་གྲོས་ཚོགས་ནང་ལོགས་ལ་ཡང་གཏམ་བཤད་བྱེད་ཡག་དང་རྩོད་པ་རྒྱག་ཡག་དང་དེ་ཚོ་ཡིན་ན་ཤུགས་ཆེན་པོ་ཞེ་པོ་ཅིག་བྱས་མངོན་གསལ་དོད་པོས་བྱས་བྱས་ཡིན་ན་ཨི་སི་རེལ་གཞུང་ལ་ཡང་ཕྱི་ལོགས་སྐྱོན་བརྗོད་བྱས་པ་ནང་བཞིན་སྐྱོན་བརྗོད་བྱས་བྱས་བསྡད་ཀྱི་ཡོད་རེད་ད་ཡིན་ནའི་ཁོང་ཚོ་མི་འབོར་གྱི་བརྒྱ་ཆ་ཉི་ཤུ་ཙམ་ལས་མ་ཟིན་པའི་དུས་ཨི་སི་རེལ་གཞུང་གིས་ཁྱོན་ཡོངས་ཀྱི་སྲིད་ཇུས་ལ་ཡང་འགྱུར་ལྡོག་གཏོང་ཡག་ད་ལྟ་དེ་འདྲའི་ད་ནུས་པ་ཆེན་པོ་ཐོན་ཐུབ་ཀྱི་མི་འདུག་ཨ་ནི་དེ་ཡིན་ན་ལས་གང་ལྟར་ད་ལྟ་ཨི་སི་རལ་ལི་ཀྱི་རྒྱལ་ཁབ་ནང་ལོགས་ལ་ཡང་ཨ་རབ་ཁ་ཆེའི་མི་འབོར་དེ་ཡིན་ན་བརྒྱ་ཆ་ཉི་ཤུ་ཙམ་ཞིག་གནས་བྱས་བསྡད་ཡོད་རེད་བྱས་བྱས་ད་དེ་རིང་ང་ཚོས་ལོ་རྒྱུས་ཀྱི་གནས་ཚུལ་དེ་གའི་དེ་ངོ་སྤྲོད་ཞུས་བྱས་དེ་རིང་ཁ་སང་བྱུང་བཞིན་པའི་དཀའ་རྙོག་འདིའི་སྐོར་ལ་ཤེས་རྟོགས་བྱུང་ཡག་ལ་ཡང་ཕན་ཐོགས་ཏོག་ཙམ་ཡོད་པའི་རེ་བ་ཡོད།